མཁན་སྒྲོལ་མ་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་ཁག་གཤམ་ན་རིམ་པས་ངོ་སྤྲོད་ཞུ་བ་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་ཀྱི་རྒྱལ་ཁབ་ཨོ་སི་ཀྲེ་ལི་ཡཱའི་རྒྱལ་ས་བྷི་ན་ཁུལ་གྱི་འཚམས་གཟིགས་གྲུབ་སྟེ་ཧྥ་རན་སི་ནང་ཕེབས་འབྱོར་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ས་གནས་ཧྥ་རན་སི་གི་གསར་འཕྲིན་དང། རླུང་འཕྲིན་བརྙན་འཕྲིན་ལས་ཁུངས་ཁག་ཅིག་གི་གསར་འགོད་པའི་བཅར་འདྲིར་དང་ལེན་གནང་བ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་གོ་ལའི་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་སྟེང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་དོ་ནན་ཡག་པོ་མ་གནང་ན་ཚོགས་ཆེན་འདི་སྙིང་པོ་མེད་པར་འགྱུར་ཡོད་ཅེས་ཁོར་ཡུག་ཆེད་མཁས་པ་ཚོས་ངོས་འཛིན་གནང་བའི་སྐོར་དང། འཛམ་གླིང་གཉན་ནད་རེག་དུག་གི་ཉིན་མོར་སྒང་ཏོག་ས་གནས་འཕྲོད་བསྟེན་ལས་ཁུངས་ནས་གཉན་ནད་རེག་དུག་སྐོར་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང་གཉན་ནད་རེག་དུག་དང་འབྲེལ་བའི་དྲིས་ལན་འགྲན་བསྡུར་གནང་བའི་སྐོར་ཞིག་དང། དེ་ནས་ང་ཚོའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་དེང་སྐབས་རྒྱ་ནག་ཏུ་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་དེ་ནི་བོད་ཀྱི་ས་ཁུལ་ནང་དུ་ཁྱབ་གདལ་ཡོད་མེད་དང་དེར་ཕྱི་ལུགས་ཀྱི་ཐོག་ནས་སྔོན་འགོག་གི་ཐབས་ཤེས་ཇི་ལྟར་ཡོད་མེད་སྐོར་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་སྨོན་ལམ་རིག་ནུས་ཀྱི་ལས་གཞི་སྐོར་ལ་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་སྤྱི་ཁྱབ་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་དང་གླེང་མོལ་ཞུས་པ་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་དབྱངས་སྒྲོན་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡུ་རོབ་ཀྱི་རྒྱལ་ཁབ་ཨོས་ཏྲེ་ལི་ཡའི་རྒྱལ་ས་བི་ཡེ་ན་ཁུལ་གྱི་འཚམས་གཟིགས་གྲུབ་སྟེ་ཧྥ་རན་སི་ནང་ཕེབས་འབྱོར་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ས་གནས་ཧྥ་རན་སིའི་གསར་འཕྲིན་དང་རླུང་འཕྲིན་བརྙན་འཕྲིན་ལས་ཁུངས་ཁག་ཅིག་གི་གསར་འགོད་པའི་བཅར་འདྲིར་དང་ལེན་གནང་ཞིང་ས་གནས་སུ་ཆོས་ཚོགས་ཁག་གི་སྐུ་ཚབ་དང་ལྷན་དུ་མཇལ་འཕྲད་གནང་ཡོད་པ།
Brussels སྐུ་ཚབ་དོན་གཅོད་མཆོག་གིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བྱུང། བོད་མིའི་སྒྲིག་འཛུགས་ཀྱི་སྐུ་ངོ་སྲིད་སྐྱོང་མཆོག་ཁ་སང་ཉིན་རྒྱབ Austria རྒྱལ་ས Vienna ནས Paris ལ་འབྱོར་གནང་བ་རེད། ཨ་ནི་ད་རིང་ཞོགས་པ་སྔ་བོ་ནས་བྱས་ནས་ང་རང་ཚོ France གི་གསར་འཕྲིན་ཁག་རེད་ཨ་ནི Radio རེད TV རེད་དེ་འདྲའི་གི་གསར་འགོད་པ་ཁག་ཅིག་ལ་ཨ་ནི་ང་ཚོ་བཅར་འདྲི་བང་བསྒྲིགས་པ་དེ་དེ་གའི་དེ་ལན་འདེབས་གནང་ཨ་ནི་ཉིན་གུང་རྒྱབ་ཆུ་ཚོད་བཞི་དང་ཕྱེད་ཀའི་ཐོག Paris གི་དོན་ཁང་ལ་ཕེབས་རྗེས Paris གཡས་གཡོན་ལ་ཡོད་པའི་ཆོས་ཚོགས་ཁག་གི་སྐུ་ཚབ་ལྷན་རྒྱས་མཇལ་འཕྲད་གནང་བ་རེད། མཛད་རིམ་ལྟར་ན་སྲིད་སྐྱོང་མཆོག་གིས་ཕྱི་ཚེས་གཉིས་ཉིན་ཧྥ་རན་སིའི་ས་གནས་བོད་མི་ཚོར་གསུང་བཤད་གནང་གི་ཡོད་པ་རེད། སྲིད་སྐྱོང་མཆོག Austria ནས་ཧྥ་རན་སིར་ཕེབས་འབྱོར་མ་བྱུང་གོང་ཕྱི་ཚེས་ཉི་ཤུ་དགུ་ཉིན་བརྒྱུད་ལམ་ཁག་གི་བཅར་འདྲིར་དང་ལེན་གནང་བ་དང་དེ་བཞིན Save Tibet ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་ཚོགས་ཟུར་ཚོགས་མི་ཁག་ཅིག་དང་མཇལ་འཕྲད་གནང་ཞིང་དེ་ནང་བཞིན་ཡང་བོད་མི་དང་མཇལ་མོལ་ཡང་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་གཞོན་སྐྱེས་ཚོགས་མི་དང། ཟུར་དུ་མཇལ་འཛོམས་གནང་སྟེ་བོད་མི་གཞོན་སྐྱེས་རྣམས་ནས་བོད་ཀྱི་ལོ་རྒྱུས་དང་བོད་ཀྱི་གནད་དོན་སྐོར་ཤེས་རྟོགས་ཐུབ་པ་གནང་སྟེ་རྒྱལ་ཁབ་གཞན་གྱི་མི་དམངས་ལ་འགྲེལ་བརྗོད་གནང་རྒྱུ་གལ་ཆེན་པོ་ཡིན་པ་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་གལ་ཆེན་པོ་ཡིན་པའི་སྐོར་གསུངས་འདུག། བོད་མི་མང་སྤྱི་འཐུས་ཚོགས་གཙོ་བསོད་ནམས་བསྟན་འཕེལ་མཆོག་གིས India Foundation ཞེས་པའི་རྒྱ་གར་གྱི་ཉམས་ཞིབ་ལྟེ་གནས་ཁང་དུ་བཙན་བྱོལ་ནང་གི་དམངས་གཙོའི་འཕེལ་རིམ་སྐོར་ལ་གསུང་བཤད་གནང་འདུག་དེ་ཡང་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་རེས་གཟའ་ཕུར་བུའི་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར India Foundation ཞེས་རྒྱ་གར་ཉམས་ཞིབ་ལྟེ་གནས་ཁང་གིས་གོ་སྒྲིག་ཞུས་པའི་བོད་དོན་གསུང་བཤད་ཀྱི་ལས་རིམ་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་བཙན་བྱོལ་ནང་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་བཙན་བྱོལ་བོད་མིའི་འོས་བསྡུ་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་ཡོད་པ་དང་ཁོང་གིས་གསུང་བཤད་ནང་བོད་མཐོ་སྒང་ནི་འཛམ་གླིང་ནང་ཇི་ཙམ་གལ་འགངས་ཆེན་པོ་ཡིན་པ་དང་བོད་རང་བཙན་གྱི་ལོ་རྒྱུས། བོད་མིའི་ཐུན་མོང་མ་ཡིན་པའི་ཆོས་ལུགས་དང་རིག་གཞུང་ཕྱུག་པོ་རྣམས་ངོ་སྤྲོད་གནང་ཡོད་པ་རེད། ད་དུང་ཁོང་གིས་བཙན་བྱོལ་བོད་མི་རྣམས་ལ་འདས་པའི་ལོ་ངོ་དྲུག་ཅུ་ལྷག་རིང་རྒྱ་གར་གཞུང་གིས་མཐུན་འགྱུར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་ཆབས་ཅིག་བོད་དང་རྒྱ་གར་གཉིས་བར་ལ་ལོ་རྒྱུས་དང་རིག་གཞུང། ཆོས་ལུགས་ཀྱི་འབྲེལ་བ་དམ་ཟབ་ཡོད་པའི་སྐོར་དང་དེ་བཞིན་བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་དང་རྒྱ་གར་ནི་འཛམ་གླིང་ནང་ནས་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཤིག་ཡིན་པར་བསྔགས་བརྗོད་གནང་བ་མ་ཟད། ཆིག་སྒྲིལ་གྱི་མཚོན་རྟགས་ཡིན་པ་དང་དེ་སྔ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་རྒྱ་གར་ནང་ཆིབས་བསྒྱུར་མཛད་སྐབས་རྒྱ་གར་གྲོས་ཚོགས་སུ་ཞབས་སོར་འཁོད་པ་དང། དེ་བཞིན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་རྒྱ་ནག་ཏུ་ཆིབས་བསྒྱུར་མཛད་སྐབས་རྒྱ་ནག་མི་དམངས་འཐུས་མིའི་ཚོགས་ཆེན་ཐོག་ཞབས་སོར་འཁོད་དེ་གྲོས་ཚོགས་ཀྱི་འགྲོ་ལུགས་དང་ཐུགས་ཞིབ་གནང་བ་བཅས་ཀྱི་ཐོག་ནས་དམངས་གཙོའི་ལམ་སྲོལ་འཛིན་ལུགས་སོགས་ཀྱི་སྐོར་དང། བཙན་བྱོལ་ནང་དུ་དམངས་གཙོའི་ལམ་སྲོལ་གསར་འཛུགས་མཛད་པ་དེ་ནི་ཁྲིམས་ཞིབ་དང་གྲོས་ཚོགས། འཛིན་སྐྱོང་བཅས་ལྡན་པའི་དམངས་གཙོའི་ཀ་བ་གསུམ་ལྡན་གྱི་དམངས་གཙོ་ཆ་ཚང་ཐོག་ལ་སྐྱོད་བཞིན་ཡོད་པའི་སྐོར་གསུངས་འདུག། ཡང Bharat Tibbat Sahyog Manch ཞེས་པའི་ཧིན་བོད་མཉམ་འབྲེལ་གྱི་གླེང་སྟེགས་ཞེས་པའི་རྟ་དབང་གི་གནས་སྐོར་དུ་བསྐྱོད་པའི་བྱེད་སྒོ་ཐེངས་བཅུ་གཉིས་པ་མཇུག་སྒྲིལ་གནང་འདུག་དེ་ཡང་གནས་ཚུལ་ནང་ཐོན་པར་གཞིགས་ན། འདི་ལོ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོའི Bharat Tibbat Sahyog Manch འམ BTSM ཞེས་པའི་ཧིན་བོད་མཉམ་འབྲེལ་གླེང་སྟེགས་ཀྱི་རྟ་དབང་གི་གནས་སྐོར་བའི་བྱེད་སྒོ་སྤེལ་བའི་དབུ་འབྱེད་ཀྱི་མཛད་སྒོ་དེ་བཞིན་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་ཉིན་ཨ་སམ་མངའ་སྡེའི་རྒྱལ་ས་ཏི་སི་པུ་ནང་རྒྱ་གར་གྱི་ཨ་སམ་མངའ་སྡེས་གོ་སྒྲིག་ཞུས་པ་དང་གནས་སྐོར་གྱི་བྱེད་སྒོ་དེ་ནི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ལྔ་ཉིན་རྒྱ་གར་གྱི་དཔོན་རིགས་ཤྲི་རི་ཨིན་ཏྲེ་ཤ་ཀུ་མ་སོགས། དཔོན་རིགས་ཁག་ཅིག་གི་ལམ་སྟོན་འོག་ཨ་སམ་གྱི་གྲོང་ཁྱེར་གུ་ཝ་ཧ་ཏི་ནས་དབུ་འཛུགས་གནང་ཡོད་པ་ལྟར་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ལྔ་ནས་ཚེས་སུམ་ཅུ་བར་གཟའ་འཁོར་གཅིག་ཙམ་རིང་བྱེད་སྒོ་སྤེལ་གནང་འདུག་སྐབས་དེར་དབུ་འབྱེད་མཛད་སྒོའི་ཐོག་ལ་འབྲེལ་ཡོད་རྒྱ་གར་གྱི་གནད་ཡོད་དཔོན་རིགས་ཁྲོད་དུ་བོད་མིའི་གཞིས་ཆགས་ལས་ཁུངས་ཀྱི་སྐུ་ཚབ་བཅས་ཕེབས་པ་ཚོས་དགའ་བསུ་ཞུས་གནང་བ་དང་བསྔགས་བརྗོད་གཏམ་བཤད། སྤེལ་གནང་འདུག་འདི་ལོའི་རྟ་དབང་གི་གནས་སྐོར་གྱི་བྱེད་སྒོ་ཐེངས་བཅུ་གཉིས་པའི་ནང་རྒྱ་གར་ནང་གི་མངའ་སྡེ་མི་འདྲ་བ་ནས་མི་མང་གྲངས་ཉིས་བརྒྱ་ལྔ་བཅུ་མཉམ་ཞུགས་གནང་ཡོད་པ་དང་གནས་སྐོར་གྱི་བྱེད་སྒོ་དེ་ནི་ཨ་སམ་མངའ་སྡེའི་གྲོང་ཁྱེར་གུ་ཝ་ཧ་ཏི་ནས་བེ་ལུ་ནུ་བར་ཕེབས་པའི་རྗེས་རྟ་དབང་དུ་འབྱོར་བའི་སྐབས་སྙན་གྲགས་ཆེ་བའི་རྟ་དབང་དགོན་པར་མཆོད་མཇལ་དུ་ཕེབས་པ། དང། དེའི་སང་ཉིན་དེར་ཧིན་བོད་ས་མཚམས་འབུམ་ལར་ཕེབས་ཏེ་རྒྱ་གར་རྒྱལ་སྲུང་གི་ཆེད་དུ་རང་སྲོག་ཤོར་བའི་རྒྱ་གར་གྱི་དམག་མི་ཚོར་དྲན་གསོ་གནང་བ་དང་དེ་རྗེས་མུ་མཐུད་ནས་སྙན་གྲགས་ཆེ་བའི་གནས་མཇལ་ཁག་ཏུ་ཕེབས་ནས་མཐར་གནས་མཇལ་གྱི་བྱེད་སྒོ་དེ་བཞིན་ཨ་སམ་གྱི་གྲོང་ཁྱེར་གུ་ཝ་ཧ་ཏི་ནང་མཇུག་སྒྲིལ་གནང་ཡོད་པ་རེད་བཞག།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་ནང་ཤོག་བུ་དཀར་པོའི་ལས་འགུལ་སྤེལ་ནས་ལོ་གཅིག་འཁོར་བ་བཞིན་ཧོང་ཀོང་ནང་ཀྲུའུ་ཁའེ་ཕུང་ཟེར་བ་ཞིག་གིས་ཉིས་སྟོང་བཅུ་དགུ་ལོར་ངོ་རྒོལ་གྱི་འབོད་ཚིག་བཀག་སྡོམ་བྱས་པ་རྣམས་ཁོང་གིས་གྱོན་པའི་སྟོད་ཐུང་སྟེང་བྲིས་ཡོད་པ་དེ་ཉེན་རྟོག་པས་ཁོང་གིས་ཧོང་ཀོང་བདེ་འཇགས་ཁྲིམས་གཞི་ནས་བརྒལ་ཡོད་པ་དང་གྱེན་ལོག་བྱས་འདུག་ཅེས་ནག་ཉེས་བཙུགས་ཏེ་གནམ་ཐང་ནས་འཛིན་བཟུང་བྱས་འདུག་དེ་ཡང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་གནས་ཚུལ་བཀོད་པ་ལྟར་ན། གནམ་ཐང་ནས་མི་ཞིག་གིས་རང་དབང་ཧོང་ཀོང་ཞེས་བཀག་སྡོམ་བྱས་པའི་འབོད་ཚིག་གྱོན་ཡོད་པ་ཉེན་རྟོག་པར་སྙན་སེང་ཞུས་པ་ཞིག་རེད་འདུག་ལ། དེ་ལ་མང་མཐར་ལོ་གཉིས་ཀྱི་བཙོན་འཇུག་གི་ཉེས་ཆད་ཕོག་སྲིད་ཅིང་ཧོང་ཀོང་གཞུང་གིས་རྒྱལ་ཁབ་ཀྱི་བདེ་འཇགས་ཁྲིམས་ལུགས་དེ་བེད་སྤྱོད་བཏང་ནས་སྲིད་གཞུང་གི་འགོ་ཁྲིད་ཚོར་ཞི་བའི་སྐྱོན་བརྗོད་ཚོར་དྲག་གནོན་བྱེད་བཞིན་ཡོད་པ་རེད། ཡང་གཟའ་མཇུག་ཏུ་ངོ་རྒོལ་བྱེད་མཁན་མི་ཞིག་གིས་ཚོང་ཁང་ཞིག་གི་ཕྱི་རོལ་དུ་ཤོག་བུ་དཀར་པོ་བཟུང་ནས་སྐར་མ་སུམ་ཅུའི་རྗེས་སུ་ཉེན་རྟོག་པ་སླེབས་ནས་དྲི་རྩད་བྱས་ཏེ་སྔོག་བཤེར་ཀྱང་བྱས་ཡོད་པ་རེད་འདུག་ཕྱིས་སུ་ཉེན་རྟོག་པས་གསར་འགྱུར་བརྒྱུད་ལམ་ཁག་ལ་ར་སྤྲོད་བྱས་པར་ངོ་རྒོལ་བྱེད་མཁན་གྱི་མི་དེ་ནི་ལོ་ན་ཉི་ཤུ་རྩ་གཅིག་ལ་སོན་པའི་སྐྱེས་པ་ཁྲན་ཟེར་བ་དེ་ཡིན་ཞིང་ཁོང་ལ་ཉེན་བརྡ་ཞིག་བཏང་ནས་འགྲོ་རུ་བཅུག་འདུག་ཧོང་ཀོང་བདེ་འཇགས་ཁྲིམས་གཞིའི་འོག་ཧོང་ཀོང་གི་གནོན་ཤུགས་ཆེ་བའི་ཁོར་ཡུག་ནང་མི་མང་གིས་ངོ་རྒོལ་བྱས་པ་ནི་སེམས་འགུལ་ཐེབས་སྤྱད་ཅིག་རེད་ཅེས་ཐའེ་ཝན་གནས་སྡོད་ཧོང་ཀོང་ལས་འགུལ་བ་ཧྥུའུ་ཐུང་གིས་གསུངས་འདུག་དེ་བཞིན་ཤོག་བུ་དཀར་པོ་བཟུང་བའི་ལས་འགུལ་སྤེལ་མཁན་དེ་ཕྱི་ལོ་ཉིས་སྟོང་གཉིས་ལོའི་པེ་ཅིང་ཟམ་པའི་ངོ་རྒོལ་ལྟ་བུའི་མཚོན་རྟགས་ཀྱི་ནུས་པ་ཆེན་པོ་ཞིག་ཡོད་པ་ཀྱང་ཆབ་སྲིད་དཔྱད་པ་ཧུའུ་ཕིང་གིས་གསུངས་ཡོད་པ་རེད།
རྒྱ་ནག་གཞུང་གིས་ཐའེ་ཝན་ནང་རྒྱལ་ཡོངས་འོས་བསྡུའི་གོང་ལ་ཐའེ་ཝན་གྱི་ཆབ་སྲིད་དང་འབྲེལ་ཡོད་མི་སྣ་བརྒྱ་ཕྲག་མང་པོ་རྒྱ་ནག་ནང་སྐོར་སྐྱོད་ལ་ཁྲིད་ནས་ཁོ་ཚོ་རྒྱ་ནག་རང་ཉིད་ཀྱི་ཕྱོགས་སུ་བསླུ་རྒྱུའི་ཐབས་ཤེས་བྱེད་བཞིན་ཡོད་པ་རེད་ཤག་དེ་ཡང་རོལ་ཏྲའི་གསར་ལས་ཁང་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནས་གནས་ཚུལ་སྤེལ་བར་གཞིགས་ན་ལོ་རྗེས་མར་ཐའེ་ཝན་ནང་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་བསྡུ་སོགས་གལ་འགངས་ཆེ་བའི་འོས་བསྡུ་མ་བྱས་གོང་ལ་རྒྱ་ནག་གཞུང་གིས་ཐའེ་ཝན་གྱི་སྲིད་དོན་མི་སྣ་མང་པོ་རྒྱ་ནག་གཞུང་གི་འགྲོ་སོང་བཏང་སྟེ་རྒྱ་ནག་ནང་སྐོར་སྐྱོད་ལ་ཁྲིད་ནས་ཁོ་ཚོ་བསླུ་བྲིད་བྱེད་རྒྱུའི་ཐབས་ཤེས་བྱེད་བཞིན་ཡོད་པ་ཐའེ་ཝན་གྱི་ཡིག་ཆ་ཁག་གི་ནང་ཕྱི་གསལ་སྟོན་གནང་འདུག་ལ་ཐའེ་ཝན་གྱི་འབྲེལ་ཡོད་དཔོན་རིགས་ཚོས་དེ་ནི་རྒྱ་ནག་གཞུང་གིས་གཞི་རྒྱ་ཆེ་བའི་སྒོ་ནས་ཐའེ་ཝན་གྱི་འོས་བསྡུའི་ནང་ཐེ་བྱུས་བྱེད་རྒྱུའི་ལས་འགུལ་ཞིག་ཡིན་སྐོར་བརྗོད་གནང་འདུག་ཡང་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡིན་ཝེན་མཆོག་དབུས་པའི་དཔོན་རིགས་རྣམས་ཀྱིས་རྒྱ་ནག་གཞུང་ནས་རྒྱ་ནག་དང་འབྲེལ་ལམ་དམ་ཟབ་ཏུ་གཏོང་འདོད་ཡོད་པའི་འོས་མི་ཚོར་འོས་ཤོག་འཕེན་འཇུག་རྒྱུའི་ཐབས་ཤེས། བྱེད་སྲིད་པའི་སྐོར་སྔོན་བརྡ་ཡང་བཏང་གནང་འདུག་དམངས་གཙོའི་ལམ་ལུགས་ཀྱི་སྒོ་ནས་འཛིན་སྐྱོང་བྱེད་བཞིན་པའི་ཐའེ་ཝན་དེ་བཞིན་རྒྱ་ནག་གི་བདག་དབང་ཡོད་པའི་ས་ཁུལ་ཞིག་ཡིན་ལུགས་བཤད་ནས་ཐའེ་ཝན་གྱི་ཉེ་འཁོར་ལ་དམག་དོན་ཤུགས་དྲག་གི་ལས་དོན་དང་ཆབ་སྲིད་ཐོག་ནས་ཐའེ་ཝན་ལ་གནོན་ཤུགས་སྤྲོད་རྒྱུ་ཇེ་མང་དུ་བཏང་བ་མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་བསྡུ་བྱེད་འཆར་དེ་ནི་ཞི་བདེ་དང་དམག་གཉིས་བར་འདམ་པ་བྱེད་རྒྱུ་ཡིན་ཚུལ་དང་ད་ལྟའི་ཐའེ་ཝན་གྱི་གཞུང་འཛིན་ཚོགས་པ་དེ་ནི་ཉེན་ཚབས་ཆེ་བའི་ཁ་བྲལ་བ་ཞིག་ཡིན་པའི་འགྲེལ་བརྗོད་བྱས་ནས་འོས་བསྡུའི་སྐབས་ཐའེ་ཝན་གྱི་མི་མང་ཚོས་འདམ་པ་མ་ནོར་བ་བྱེད་དགོས་ཚུལ་ཞུ་གི་ཡོད་པ་རེད། ཐའེ་ཝན་གྱི་ཁྲིམས་ཀྱིས་འོས་བསྡུའི་ལས་འགུལ་ནང་རྒྱ་ནག་ཐེ་བའི་ཐའེ་ཝན་ལ་དགྲར་འཛིན་ཕྱི་ཕྱོགས་ཀྱི་སྟོབས་ཤུགས་ཁག་ནས་དངུལ་ལེན་ཆོག་གི་མེད་སྟབས་ཐའེ་ཝན་ལྷོ་ཕྱོགས་ཁུལ་གྱི་ཁྲིམས་གཏུག་བྱེད་མི་ཚོས་སྲིད་དོན་མི་སྣ་ཉི་ཤུ་རྩ་གཉིས་ཀྱིས་ཐའེ་ཝན་གྱི་འོས་བསྡུའི་ཁྲིམས་དང་བདེ་འཇགས་སྲུང་སྐྱོབ་ཀྱི་ཁྲིམས་འགལ་བྱས་ཡོད་མིན་བདུན་ཕྲག་འདིའི་ནང་དཔྱད་ཞིབ་བྱེད་བཞིན་ཡོད་འདུག་ལ་ཡང་ཐའེ་ཝན་གྱི་བདེ་འཇགས་སྲུང་སྐྱོབ་མི་སྣ་ཞིག་གིས་ཐའེ་ཝན་རྒྱལ་ཡོངས་ནང་ནས་མི་གྲངས་བཞི་བརྒྱ་ལྷག་ཟླ་བ་སྔོན་མ་ཁོ་ནའི་ནང་རྒྱ་ནག་ལ་ཕྱིན་པ་དང་ཁོ་ཚོ་ཕལ་ཆེ་བ་གྲོང་གསེབ་ཁག་གི་འགོ་ཁྲིད་དང་གྲོང་སྡེ་ཁག་གི་འཐུས་མི་ཡིན་ལུགས་རོལ་ཏྲའི་གསར་ལས་ཁང་ལ་གསུངས་ཡོད་པའི་གནས་ཚུལ་ཐོན་འདུག། ལྷོ་རྒྱ་ནག་ཞོགས་པའི་ཚགས་པར་གྱི་གསར་འགོད་པ་ཞིག་གནས་ཚུལ་འཚོལ་བསྡུ་ཆེད་པེ་ཅིང་ལ་སོང་རྗེས་འབྲེལ་བ་ཆད་ཡོད་པ་དང། ཚགས་པར་ཁང་གི་གསར་འགོད་པ་ཁོ་མོ་ད་ལྟ་པེ་ཅིང་ན་གུང་གསེང་བླངས་ནས་བསྡད་ཡོད་ཚུལ་འགྲེལ་བརྗོད་བྱས་འདུག་ཉི་ཧོང་གི་ཁྱོ་དོ་གསར་ལས་ཁང་གིས་ཟླ་བ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་སྤེལ་བའི་གནས་ཚུལ་ལ་གཞིགས་ན། ཧོང་ཀོང་གི་ལྷོ་རྒྱ་ནག་ཞོགས་པའི་ཚགས་པར་གྱི་རྒྱ་ནག་གི་རྒྱལ་སྲུང་དང། ཕྱི་འབྲེལ་ལས་དོན་སྐོར་གྱི་གནས་ཚུལ་འཚོལ་བསྡུ་གསར་འགོད་པ་ཐིན་མིན་ལིས་ད་ལོའི་ཟླ་བ་བཅུ་པའི་མཇུག་ཏུ་རྒྱ་ནག་པེ་ཅིང་དུ་བསྐོངས་པའི་ཞང་ཧྲན་གླེང་སྟེགས་ཞེས་པའི་ཚོགས་འདུར་གནས་ཚུལ་འཚོལ་སྒྲུབ་ཆེད་ཕེབས་རྗེས་འབྲེལ་བ་ཆད་ཡོད་པ་དང། ཉིན་གསུམ་རིང་གི་རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་ཞེས་པའི་ཚོགས་འདུ་དེ་ཟླ་བ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ཉིན་མཇུག་སྒྲིལ་ཡོད་པ་རེད། ཁྲེན་མིན་ལི་ཡིས་སྤེལ་བའི་ཉེ་ཆར་གྱི་གནས་ཚུལ་ཞིག་ནི། ཟླ་བ་བཅུ་གཅིག་པའི་ཚེས་གཅིག་ཉིན་རྒྱ་ནག་གཞུང་གིས་ཨི་ཟི་རེལ་དང་ཧ་མཱས་ཡི་དམག་འཁྲུག་ཐད་ཀྱི་ལངས་ཕྱོགས་སྐོར་གྱི་གནས་ཚུལ་དེ་ཡིན་པ་དང། ལྷོ་རྒྱ་ནག་ཞོགས་པའི་ཚགས་པར་ནི་ཧོང་ཀོང་གི་དབྱིན་ཡིག་གི་ཚགས་པར་ཆེ་ཤོས་དེ་ཡིན་པ་རེད། ཁྲེན་མིན་ལི་ཡི་གྲོགས་པོ་ཞིག་གིས་ཉི་ཧོང་གི་ཀྱོ་དོ་གསར་ལས་ཁང་ལ་ཁྲེན་མིན་ལི་རྒྱ་ནག་གཞུང་གི་བཀག་ཉར་ཞིབ་བཤེར་འོག་ཡོད་པའི་སེམས་ཁྲལ་ཡོད་ཞེས་འགྲེལ་བརྗོད་བྱས་འདུག་ཁྲེན་མིན་ལི་ཡིས་ལྷོ་རྒྱ་ནག་ཞོགས་པའི་ཚགས་པར་ལ་ལོ་ཉི་ཤུའི་རིང་གསར་འགོད་པའི་ཕྱག་ལས་གནང་ཡོད་པ་དང། དེ་སྔ་ཧོང་ཀོང་གི་ཀུ་ཤུ་ཉིན་རེའི་ཚགས་པར་གྱི་གསར་འགོད་པ་བྱེད་མྱོང་ཡོད་པ་རེད་འདུག་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་གཞུང་གིས་དམངས་གཙོར་རྒྱབ་སྐྱོར་བྱས་པའི་ཀུ་ཤུ་ཉིན་རེའི་ཚགས་པར་ཁང་གི་སྒོ་བརྒྱབ་པ་མ་ཟད་ཚགས་པར་ཁང་འདི་བཙུགས་མཁན་ལི་ཅིང་མིང་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད། རྒྱ་ནག་ཕྱི་དྲིལ་ལྷན་ཁང་གི་མགྲིན་ཚབ་པས་དེའི་སྐོར་ཤེས་རྟོགས་མེད་ལུགས་གསར་འགོད་པའི་དྲི་བར་ལན་བཏབ་ཡོད་པ་དང་གསར་འགོད་པ་སྲུང་སྐྱོབ་ལྷན་ཁང་གིས་རྒྱ་ནག་ནི་འཛམ་གླིང་གི་གསར་འགོད་པ་བཙོན་ལ་བཅུག་པ་མང་ཤོས་ཀྱི་རྒྱལ་ཁབ་ཀྱི་གྲས་ཡིན་ཞིང་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཉུང་མཐར་གསར་འགོད་པ་བཞི་བཅུ་ཞེ་གསུམ་རྒྱ་ནག་གིས་བཙོན་འཇུག་བྱས་ཡོད་པ་རེད་འདུག།
ད་ལྟ་རྣམ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་ཁག་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གོ་ལའི་གནམ་གཤིས་འགྱུར་ལྡོག་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་སྟེང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་དོ་ནན་ཡག་པོ་མ་གནང་ན་ཚོགས་ཆེན་དེ་སྙིང་པོ་མེད་པར་གྱུར་ཡོད་ཅེས་ཁོར་ཡུག་ཆེད་མཁས་པ་ཚོས་ངོས་འཛིན་གནང་བའི་སྐོར་བློ་བྷེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐེངས་ཉེར་བརྒྱད་པ་གི་སྟེང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་དོ་ནན་ཡག་པོ་མ་གནང་ན། གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དེ་སྙིང་པོ་མེད་པར་གྱུར་ཡོད་ཅེས་ཁོར་ཡུག་ཆེད་མཁས་པ་ཚོས་ངོས་འཛིན་གནང་གི་འདུག་ཨ་རབ་ཚོ་ཤོག་མཉམ་འབྲེལ་རྒྱལ་ཁབ་ཀྱི་གྲོང་ཁྱེར་དུ་སྦེ་གི་ནང་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལས་འགུལ་དང་འབྲེལ་བ་གི་ལྷན་ཚོགས་ཐེངས་ཉེར་བརྒྱད་པ་དངོས་གཞི་དེ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་གཅིག་ནས་གཉིས་ཀྱི་བར་རེ་གནང་སྟེ་ས་ཡི་གོ་ལ་གྱི་གནམ་གཤིས་ཚ་ཚད་སྔ་མ་ལས་གྲངས་ཚད་གཉིས་འཕར་བ་རང་འཇགས་བསྡད་ན་ཧ་ཅང་ཉེན་ཁ་ཆེ་བར་བརྟེན། ཚ་ཚད་གྲངས་གཅིག་དང་ཕྱེད་ཀ་ལ་མར་འབབ་ཐབས་དང། ལྷག་པར་སྤྱི་ལོ་ཉིས་སྟོང་སུམ་བཅུ་གྱི་བར་རེ་ཡར་ཐོན་རྒྱལ་ཁབ་ཁག་གིས་ནག་རྫས་འབར་རླངས་ཉུང་འཕྲི་བྱེད་དགོས་པར་གོ་བསྡུར་གནང་བཞིན་པ་གི་ཐོག་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གནས་སྟངས་ལ་ཉམས་ཆག་དང་བོད་ནང་འཛམ་གླིང་གི་ས་ཁུལ་གཞན་ལས་ཀྱང་ཚ་དྲོད་ཤུགས་ཆེ་འཕར་བཞིན་པ་གི་གནས་སྟངས་སོགས་གླེང་སློང་བྱེད་འཆར་མེད་པར་བརྟེན།

བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་རྒྱ་གར་གྱིས་ཚོགས་ཆེན་འདིར་ཏན་ཏན་གླེང་སློང་གནང་དགོས་ངེས་ཟིག་ཡིན་པ་དང། རྒྱ་གར་ཙམ་མ་ཟད་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཚང་མ་མཉམ་རུབ་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་གནོན་ཤུགས་སྤྲད་དེ། བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཐོག་དོ་ནན་གནང་བཅུག་དགོས་པ་མ་གཏོགས། ཧི་མ་ལ་ཡའི་རི་རྒྱུད་ཀྱི་ཁོར་ཡུག་གནས་སྟངས་ཧ་ཅང་ཚོར་སྣང་སྐྱེན་པོ་དང་ཉེན་ཚབས་རང་བཞིན་གྱི་ངང་གནས་ཡོད་པ་གི་ཁར། ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་ཙམ་མ་ཟད་ལྷོ་ཤར་ཨེ་ཤ་ཡ་གི་ཡུལ་གྲུ་ཁག་ཀྱང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་ལྟོས་ཚབས་ཆེན་པོར་གྱུར་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ཨོ་སི་ཁྲེ་ལི་ཡ་གི་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་མཱེ་ཁལ་སྦ་ཁ་ལེ་ལགས་ནས་ཀྱང། གནམ་གཤིས་ཚོགས་ཆེན་འདིར་རྒྱ་ནག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་དང་འཁྱགས་རོམ་བཞུ་བཞིན་པ་གི་སྐོར་ལ་གླེང་རྩིས་མེད་པ་དང། སྤྱིར་བཏང་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་ཚོགས་ཆེན་དུ་གླེང་ཐུབ་པ་ཟིག་ཡིན་ནའང། གླེང་སློང་གནང་རྒྱུ་ཡིན་པ་གི་གོ་ཐོས་ཅི་ཡང་མ་བྱུང་བ་དང། གཞི་རྩ་བོད་མཐོ་སྒང་གིས་མི་འབོར་ཐེར་འབུམ་གཉིས་ལྷག་ལ་འཐུང་ཆུ་མཁོ་སྤྲོད་གནང་གི་ཡོད་སྟབས། གནམ་གཤིས་འགྱུར་ལྡོག་ཚོགས་ཆེན་གྱི་བརྗོད་གཞི་གཙོ་བོ་ཟིག་རང་བཞིན་གྱིས་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། གཞན་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་ཁོང་ཚོ་འདི་ལོའི་ཚོགས་ཆེན་དེར་མཉམ་ཞུགས་མ་གནང་དོན་ནི་ཁོར་ཡུག་ཚོགས་ཆེན་སྔ་མ་གི་སྐབས་འཚོགས་ཡུལ་གྱི་ས་གནས་ལ་ཁོར་ཡུག་ཚོགས་པ་མང་བོར་དཀའ་ངལ་རབ་དང་རིམ་པ་མང་བོ་འཕྲད་དེ་སོ་སོའི་མི་མང་གི་བསམ་བློ་ལ་དོ་སྣང་མི་བྱེད་ས་ནས་བོད་པ་བཙན་བྱོལ་བ་གི་བསམ་འདུན་ལ་དོ་སྣང་བྱ་ཁག་པོ་ཡིན་པར་བརྟེན་ད་ལན་ཡང་ང་ཚོས་དམིགས་ཡུལ་འགྲུབ་རྒྱུ་ཁག་པོ་ཡིན་པར་མཐོང་སྟེ། དེའི་ཚབ་ལ་ཐའི་ལན་གྱི་ནང་ཁོར་ཡུག་ཚོགས་འདུ་འཚོགས་ཏེ། བོད་ནི་ཨེ་ཤ་གི་ཆུ་མཛོད་ཡིན་པ་དང་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དུ་བོད་ལ་དོ་སྣང་སྤྲད་དགོས་པའི་བརྡ་ལན་སྤྲད་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། དམིགས་བསལ་གྱིས་ད་བོད་ཀྱི་བོད་དེ་ཨེ་ཤའི་ཆུ་མཛོད་དུ་ཆགས་ཡོད་རེད་འདི་སྲུང་སྐྱོབ་བྱེད་གལ་ཆེན་པོ་རེད་འདུག་ཨ་གནམ་གཤིས་འགྱུར་ལྡོག་ག་འདྲའི་ནང་ཚོགས་འདུའི་ནང་ཚོགས་ཆེན་ནང་ལ་གྲོས་བསྡུར་ག་རེ་བྱས་བ་འདྲ་བྱས་ན།

འདི་ལོ་ཡང་ཚོགས་ཆེན་གྱི་སྟེང་རྒྱལ་ཁབ་བརྒྱ་དང་དགུ་བཅུ་ལྷག་གི་འགོ་ཁྲིད་དང་ཚོགས་ཞུགས་པ་བདུན་ཁྲི་ལྷག་མཉམ་ཞུགས་ཀྱིས་གནས་ཚུལ་ཞིབ་རྒྱས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་བར་གོ་བསྡུར་གནང་གི་ཡོད་པ་རེད།
བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ད་ལྟ་རྣམ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་ཁག་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འཛམ་གླིང་གཉན་ནད་རེག་དུག་གི་ཉིན་མོར། སྒང་ཏོག་ས་གནས་འཕྲོད་བསྟེན་ལས་ཁུངས་ནས་གཉན་ནད་རེག་དུག་སྐོར་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང་གཉན་ནད་རེག་དུག་དང་འབྲེལ་བའི་དྲིས་ལན་འགྲན་བསྡུར་གནང་བའི་སྐོར་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། ལོ་ལྟར་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་མོ་འདི་ནི World AIDS Dayའམ་འཛམ་གླིང་གཉན་ནད་རེག་དུག་ཉིན་མོར་སྲུང་བརྩི་ཞུ་བཞིན་ཡོད་པ་ལྟར་འདི་ག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་སྒང་ཏོག་ས་གནས་འཕྲོད་བསྟེན་སྨན་ཁང་དང་མངའ་སྡེ་གཞུང་གི་འཕྲོད་བསྟེན་སྨན་ཁང་མཉམ་རུབ་ཀྱི་གོ་སྒྲིག་ཐོག་སྒང་ཏོག་ནང་གི་མི་ཚོགས་མང་པོ་འཛོམས་སའི་ཁྲོམ་ར་ཨེམ་ཇི་མཱག་ཏུ་མང་ཚོགས་ཁྲོད་གཉན་ནད་རེག་དུག་སྐོར་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང་གཉན་ནད་རེག་དུག་སྔོན་འགོག་བྱ་ཐབས་སོགས་དང་འབྲེལ་བའི་དྲིས་ལན་འགྲན་བསྡུར་སོགས་གནང་ཡོད་པ་སྒང་ཏོག་ས་གནས་འཕྲོད་བསྟེན་སྨན་ཁང་གི་སྨན་ཞབས་པ་བདེ་ཆེན་མཚོ་མོ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ཨ་ནི། ད་ལྟ་དེ་རིང་ང་ཚོས་ཆུ་ཚོད་དྲུག་དང་ཕྱེད་ཀ་ལ་ང་ཚོས

མི་འབོར་གྱི་ཆ་ནས་མི་འབུམ་དྲུག་ལས་མེད་ན་ཡང་ད་ཆ་ནད་པའི་གྲངས་འབོར་མི་དྲུག་བརྒྱ་ལྷག་ཡོད་པ་དང་དེའི་ནང་ནས་མི་སུམ་བརྒྱ་ལྷག་མངའ་སྡེའི་འཕྲོད་བསྟེན་སྨན་ཁང་གི་མཐུན་འགྱུར་འོག་སྨན་བཅོས་གནང་མུས་རེད་ཅེས་དང་ངའི་བསམ་པར་ནད་པའི་གྲངས་འབོར་ལ་འཕར་ཆ་བྱུང་པའི་རྒྱུ་རྐྱེན་གཙོ་བོ་ནི་མང་ཚོགས་ཁྲོད་ནད་གཞི་འདིའི་ཐད། གོ་རྟོགས་རྒྱ་ཆེར་འཕེལ་བ་དང་མང་ཚོགས་ངོས་ནས་ཀྱང་མ་བསྐུལ་དང་བླངས་ཐོག་ནད་གཞི་དེ་ཡོད་མེད་ཆེད་དུ་བརྟག་དཔྱད་བྱེད་མཁན་མང་དུ་ཕྱིན་པ་ལ་བརྟེན་ནས་བྱུང་བ་ཞིག་དང་ཕྱོགས་གཞན་ཞིག་ནས་དེང་སང་གཞོན་སྐྱེས་མང་པོ་ཞིག་ནས་ནད་གཞི་དེ་མི་འགོས་ཕྱིར་སྔོན་འགོག་གི་ཐབས་ལམ་སོགས་བེད་སྤྱོད་དང་དོ་སྣང་མ་བྱས་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་གསུང་གི་འདུག།

འདི་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོའི་བརྗོད་གཞི་ནི Let Communities Lead སྤྱི་ཚོགས་ངོས་ནས་སྣེ་ཁྲིད་བྱ་འཇུག་པའམ་རྒྱལ་སྤྱིའི་འཕྲོད་བསྟེན་དང་གཉན་ནད་རེག་དུག་གི་ཚོར་སྣང་ཐོག་མང་ཚོགས་ཀྱི་ཤུགས་རྐྱེན་ཞེས་པ་དེ་ཡིན་འདུག་པ་དང་འབྲས་གཞུང་འཕྲོད་བསྟེན་སྨན་ཁང་ནས་འདི་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོ་དེ་བཞིན་འདས་པའི་གཟའ་འཁོར་གཅིག་ཙམ་གྱི་གོང་ནས་ས་གནས་མང་ཚོགས་དང་ཕྱོགས་མཐའ་ཁག་ནས་སྤྲོ་འཆམ་དུ་ཕེབས་པ་རྣམས་ལ་གཉན་ནད་རེག་དུག་ནད་གཞི་ངོ་སྤྲོད་དང་སྔོན་འགོག་གནང་ཐབས་སོགས་ཀྱི་ཐད་གོ་རྟོགས་དང་རིན་མེད་ཐོག་ནད་གཞི་བརྟག་དཔྱད་དང་སློབ་སྟོན་གནང་བཞིན་ཡོད་པ་འབྲས་གཞུང་འཕྲོད་བསྟེན་སྨན་ཁང་གི་གཉན་ནད་རེག་དུག་སྟངས་འཛིན་ཚོགས་པའི་ལས་འཆར་འགན་འཛིན་སྨན་པ་བདེ་སྐྱིད་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་དེང་སྐབས་རྒྱ་ནག་ནང་དུ་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་དེ་ནི་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་དུ་ཁྱབ་གདལ་ཡོད་མེད་དང་དེར་ཕྱི་ལུགས་ཀྱི་ཐོག་ནས་སྔོན་འགོག་གི་ཐབས་ཤེས་ཇི་ལྟར་ཡོད་མིན་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། རྒྱ་ནག་གཞུང་གིས་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་དེ་ནི་ཚོད་འཛིན་བྱས་ཡོད་ཟེར་བཤད་ཡོད་ཀྱང་རྒྱ་གར་དང་ཨེ་ཤ་ཡའི་ཡུལ་གྲུ་ཚོས་སྔོན་འགོག་བྱ་ཐབས་གྲ་སྒྲིག་བྱེད་བཞིན་པའི་གནས་ཚུལ་ཐོན་བཞིན་པ་མ་ཟད་ཐེ་ཝན་གཞུང་གིས་མི་རྒན་གོག་དང་བྱིས་པ་སོགས་ལོ་གཞོན་པ་རྣམས་རྒྱ་ནག་དང་ཧོང་ཀོང་མ་ཀའོ་བཅས་ནང་འགྲིམ་འགྲུལ་བྱ་རྒྱུ་མེད་པའི་དངོས་སུ་ལམ་སྟོན་གནང་འདུག།

ད་རེས་བོད་ལྗོངས་ཉིན་རེའི་ཚགས་པར་ཟེར་བའི་རྒྱ་ནག་གསར་འགྱུར་ཐོག་ལ་དེང་སྐབས་རྒྱ་ནག་གི་བྱང་ཕྱོགས་ཁུལ་དུ་ཕྲུ་གུའི་ནང་དབུགས་ལམ་གྱི་འགོས་ནད་ཁྱབ་གདལ་འགྲོ་བའི་ནམ་དུས་ཤར་བ་དང་དུས་མཚུངས་བོད་ནང་ལ་ཆམ་པ་ཕོག་མཁན་ཕྲུ་གུ་མང་པོ་མཐོང་རྒྱུ་ཡོད་པ་བཤད་དེ་ཕྲུ་གུར་ཚ་བ་འཕར་བ་དང་གློ་རྒྱག་པ་མིད་པ་ན་བའི་ནད་རྟགས་ལ་དོ་སྣང་བྱེད་དགོས་ལུགས་བཤད་འདུག། ད་དུང་ད་རེས་ཀྱི་འགོས་ནད་དེ་ནི་ཕྲུ་གུ་ཆམ་རིགས་ཀྱི་གཉན་སྲིན་དང་གློ་ཚད་ཀྱི་གཉན་སྲིན། གཤེར་རྨེན་གྱི་གཉན་སྲིན་དབུགས་ལམ་གྱི་གཉན་སྲིན་སོགས་གཉན་སྲིན་དུ་མ་མཉམ་དུ་འགོས་པའི་འགོས་ནད་ཞིག་ཡིན་པ་ངོས་འཛིན་བྱེད་ཀྱི་འདུག་བོད་ནང་ནས་བོད་མི་ཞིག་གིས་ད་ལྟ་ནམ་དུས་དགུན་ཁའི་དུས་སུ་ཆམ་རིགས་ཕོག་སླ་བ་དང་རྒྱ་ནག་ནས་འགྲིམ་འགྲུལ་བྱེད་མཁན་མང་བའི

དེ་སྔོན་ཏོག་དབྱིབས་ནད་ཡམས་ཀྱི་གོང་དང་ཁྱབ་ཆེན་པོ་མེད་པའི་སྐོར་གསུངས་ཡོད་ལ་ཉེ་བའི་ཆར་ཐོན་པའི་ནད་པའི་ནང་ལ་རྒྱུན་ལྡན་མ་ཡིན་པའི་ནད་ཁྱབ་གདལ་གྱི་ནུས་པ་གང་ཡང་གཟིགས་ཀྱི་མེད་པའི་ནན་བརྗོད་གནང་འདུག་འོན་ཀྱང་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་ད་ལྟའི་ཆར་དབུགས་ལམ་གྱི་ན་ཚའི་སྐོར་གྱི་གནས་ཚུལ་ཞིབ་ཕྲ་ཤེས་རྟོགས་ཡོང་གི་མེད་པའི་སྐོར་ངོ་སྤྲོད་གནང་དོན་ལ། ད་སྤྱིར་བཏང་ད་ལྟ་རྒྱ་ནག་ལ་དེའི་རྙོག་དྲ་དེ་ད་ལྟ་སྤྱིར་བཏང་ད་གསལ་བོ་ཞིབ་ཕྲ་བྱས་ཞུ་གི་ད་ཡོད་མ་རེད། ད་སྤུ་གུ་ནང་ལོགས་ལ་ནུ་མོ་ནི་ཡ་ད་ཅིག་གི་ཆམ་ནད་ཀྱི་རྒྱུད་ནི་ད་གློ་བ་ལ་གཉན་ཁ་ལ་འོ་ར་གཉན་ཁ་ནུ་མོ་ནི་ཡ་དེ་འདྲས་ཀྱི་ད infection གི་སྤུ་གུ་མང་པོ་ལ་དེ་འདྲས་བྱས་བ་གི་དེ་འདྲས་ཅིག་གི་ཡོད་ས་རེད་དེ་འདྲ་རྒྱ་ནག་གི་ས་ཆ་ཁ་ཤས་ལ་ད་འདྲས་ཅིག་ནི་ད་ད་འདྲ་དེའི་ད་ཡང་ཅིག་དམིགས་བསལ་གི་ནད་འབུ་ཡང་གསར་བ་དེ་འདྲས་དང་ཀོ་ཝིཌ་དེ་མེད་དེ་འདྲས་ད་འདྲ

སྔོན་འགོག་ཁབ་དེ་འདྲ་ཡོད་ན་དེ་ཚོ་ཡང་གཅིག་གིས་སོ་སོ་ཨེམ་ཆི་ཀ་བ་ལ་བསྟན་ནས་སྨན་ཁང་བསྟེན་ནས་ཡང་སྔོན་འགོག་གི་ཁབ་དེ་འདྲ་སྐྱོན་དགོས་ཡ་དེ་འདྲ་ཡོད་རེད། མ་གཏོགས་ཅིག་རྒྱག་དགོས་ཡ་མེད་མཁན་ཅིག་ག་འདྲ་ཤོད་ཡ་ད་ལྟར་དེ་དེ་འདྲ་འདྲ་བོ་ཅིག་ཆགས་དུས་རེད། རྣམ་པ་ཚོས་གོང་དུ་གསན་པ་དེ་ནི་དེང་སྐབས་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་དེ་བོད་དང་རྒྱ་གར་ནང་ལ་གནས་སྟངས་ཇི་ལྟར་ཡོད་མེད་དང་ལྷག་དོན་ཕྱི་ལུགས་ཀྱི་ཐོག་ནས་སྔོན་འགོག་གི་ཐབས་ཤེས་ཇི་ལྟར་ཡོད་མེད་སྐོར་ལ་རྒྱ་གར་ལྷོ་ཕྱོགས་སུ་བཞུགས་པ་ཕྱི་ལུགས་སྨན་པ་དོན་གྲུབ་བཀྲ་ཤིས་ལགས་དང་བོད་ནས་བོད་མི་ཞིག་གིས་ངོ་སྤྲོད་གནང་བའི་གནས་ཚུལ་ཞིག་རེད་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་གཞན་ཞིག་ནང་ད་རེས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་སའི་ནང་འཚོགས་པའི་རྒྱལ་སྤྱིའི་ཆོས་དད་རང་དབང་ཀྱི་ལྷན་ཚོགས་ཐེངས་བཞི་པ་དང་ཡང་ཟུར་དུ Dalai Lama's Vision ཞེས་པའི་ལྷན་ཚོགས་གོ་སྒྲིག་གནང་བའི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་དང་བོད་བརྒྱུད་ནང་བསྟན་གྱི་གནད་འགག་དང་རིན་ཐང་སོགས་དྲན་སྐུལ་དང་ངོ་སྤྲོད་གནང་ཐུབ་པ་བྱུང་བའི་སྐོར་ཡུ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་ཀྱིས་ངོ་སྤྲོད་གནང་བ་ནས་གཡུ་སྒྲོན་ལགས་ཀྱིས་བསྐྱར་དུ་སྙན་སྒྲོན་ཞུས་གནང་གི་རེད། ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པས་ཨ་མི་རི་ཀས་བོད་དོན་ཐོག་ལ་རྒྱབ་སྐྱོར་ཡོད་པ་དེ་ནམ་ཡང་འགྱུར་བ་འགྲོ་རྒྱུ་མིན་པའི་སྐོར་གསུངས་འདུག། དེ་ཨ་རིའི་གཞུང་གི་སྐུ་ཚབ་ཆགས་དོན་དེ་ནང་བཞིན་ད་ལྟ Dutch ཀྱི་གཞུང་ཚབ་ཆོས་དད་རང་མོས་ཀྱི་དེ་ཕེབས་ཡོད་རེད་དེ་ནས་ཐའེ་ཝན་གྱི་གཞུང་ཚབ་ཡང་ཕེབས་ཤག་དེ་ཟེར་དུས་དེ་ཨ་ནི་གཞུང་སྐུ་ཚབ་དེ་འདྲས་ཕེབས་དེ་ངས་ཞེ་དྲག་རྟགས་མཚན་ད་ཨ་ནི་ཡག་པོ་རེད་ཅེས་ཞུ་ཡ་ཡིན་ཨ་ནི་ཁོ་རང་གིས་མུ་མཐུད་ནས་ད་ང་ཚོ་བོད་པའི་ཐོག་ལ་རྒྱབ་རྩ་ཡོད་ཨ་ནི་ཨ་རིའི་གཞུང་གིས་ཨ་ནི། ནམ་ཡང་ཨེ་ནི་དེའི་ཐོག་ལ་འགྱུར་བ་འགྲོ་གི་མ་རེད་ཟེར་བྱས་མཇུག་བསྡོམས་རེད་ཟེར་དེ་འདི་འདྲས་ཤིག་གནང་སོང། ཨ་ནི་དེ་མ་ཡིན་པ་ད་བོད་པའི་གནས་ཚུལ་གསལ་པོ་མཁྱེན་གྱི་ཡོད་དུས་བོད་ནང་ལོགས་གནས་སྟངས་འདི་ཐོག་ལ་ནི་འགྲེལ་བརྗོད་ཞེ་དྲག་ཡག་པོ་གནང་སོང། རྒྱལ་སྤྱིའི་ཆོས་དད་རང་དབང་དང་ཡིད་ཆེས་མཐུན་གྲོགས་ལྷན་ཚོགས་དེ་བཞིན་རྒྱལ་སྤྱིའི་ནང་ཆོས་དད་རང་དབང་མེད་པ་ཚོའི་ཐོག་ལ་འགན་ཁུར་བཞེས་རྒྱུ་ཡིན་ཞེས་ནས་རྒྱལ་ཁབ་སུམ་ཅུ་ལྷག་གིས་གྲོས་མཐུན་བཞག་སྟེ་ལོ་ལྟར་ཆོས་དད་རང་དབང་མེད་པའི་གནས་སྟངས་ལ་བགྲོ་གླེང་དང་ཞིབ་འཇུག་གནང་གི་ཡོད་པ་ལྟར། རྒྱལ་སྤྱིའི་ཆོས་དད་རང་དབང་གི་ལྷན་ཚོགས་ཐེངས་བཞི་པ་དེ་བཞིན་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ནས་སུམ་ཅུ་བར་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་དྲིལ་ལས་ཁུངས་ནས་གོ་སྒྲིག་གནང་སྟེ་རྒྱལ་ས་པ་རག་ནང་འཚོགས་པའི་ཐོག་ལ་དམིགས་བསལ་རུ་སོག་བོད་ཀྱི་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚབ་ཀྱི་མཚན་ཐོག་ནས་བོད་དང་སོག་པོའི་གནས་སྟངས།

སུམ་ཅུ་བཞི་བཅུ་ཆིངས་ཡིག་ཅིག་བཞག་ནས་ལོ་ལྟར་རེ་ཚོགས་འདུ་ཚོགས་ཡོད་རེད་ཨ་མི་རི་ཀ་ལ་ཚོགས་ཡོད་རེད་ཨིང་ལན་ལ་ཚོགས་ཡོད་རེད་ད་རེས་དེ་ཨན་ཏི་བྷྲག་ལ་ཚོགས་ཡོད་རེད་དེ་འདྲ་ཡིན་འདུག་ག་ལ་དེའི་སྐབས་དེ་ཨན་ཏི་ཆོས་དད་རང་མོས་མེད་ངེས་དེ་ནང་བཞིན་སྤྱིར་བཏང་གཏམ་བརྗོད་རང་དབང་ཐོག་ལ་ཡིན་པས་ནས་མི་དཀའ་ངལ་འཕྲད་བསྡད་པའི་དེ་འདྲས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་དེ་ཞིབ་འཇུག་དང་འགྲེལ་བཤད་རྒྱག་གི་གོ་སྐབས་ཞིག་རག་གི་ཡོད་རེད་ནམ་རྒྱུན་ཡིན་པས་ན་ད་ལྟ་གཞུང་འབྲེལ་གྱི་ཚོགས་འདུ་ཡོད་དུས་གཞུང་གི་སྐུ་ཚབ་རང་བཀའ་མོལ་གནང་ཡག་དེ་ཉེན་ཁ་གཟིགས་ཡོད། ཨེ་ནི་ད་རེས་དེ་ཏེ་ལོ་རིན་པོ་ཆེ་ཕེབས་ནས་ཨེ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཚབ་ཀྱི་མཚན་ཐོག་ནས་ཨེ་བོད་པའི་གནས་ཚུལ་སོག་པོའི་གནས་ཚུལ་བོད་བརྒྱུད་ནང་བསྟན་གྱི་ཨེ་ནི་གནད་འགག་དང་ཨེ་ནི་ཨེ་ཤི་ཡ་ནང་ལོག་ལ་ད་ལྟ་འཕོ་འགྱུར་འགྲོ་དང་འགྲོ་བཞིན་པའི་དུས་ཚོད་འདི་འདྲའི་ཅིག་ནང་ལོག་ལ་ཨེ་ནི་བོད་བརྒྱུད་ནང་བསྟན་དེ་ཨེ་ག་ཚད་རྩ་ཆེན་པོ་ཡོད་པ་དང་ཨེ་ཆབ་སྲིད་ཐོག་ནས་ཡིན་པས་ནས་ཕན་ཐོགས་དང་གནད་འགག་ཡོད་པ་འདི་འགྲེལ་བཤད་འདི་བསྐྱོན་ནས་ཨེ་ནི་མི་ཚང་མས་ཞེ་དྲག་དོ་སྣང་བྱས་སོང་ཞུ་ཡ་ཡིན། ད་དུང་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་འབྲེལ་ལྷན་ཚོགས་དེའི་ཟུར་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས Dalai Lama's Vision ཞེས་པའི་བརྗོད་གཞིའི་ཐོག་ཟུར་དུ་ཚོགས་འདུ་ཞིག་གོ་སྒྲིག་གནང་ཐུབ་པ་བྱུང་བ་དེ་ནི་སྤྱིར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་སོགས་ལ་བརྟེན་ནས་གཞུང་འབྲེལ་གྱི་ལྷན་ཚོགས་ཀྱི་གྲས་སུ་ཚུད་པ་མ་ཟད་གཞུང་འབྲེལ་གྱི་ཚོགས་འདུ་དག་ཚོགས་ཐུབ་པ་བྱུང་ཡོད་པའི་སྐོར་ངོ་སྤྲོད་གནང་བྱུང།

གང་ཞིག་ལ་ཨེ་ནི་ད་གི་ཚོགས་འདུ་ཨ་མའི་གི་ཐོ་གཞུང་ནང་ལ་ཡང་ཚུད་དེ་བར་དེ་འདྲའི་འདུ་བ་གཞུང་འབྲེལ་མ་ཡིན་པའི་ནས་གང་ཅིའི་གཞུང་འབྲེལ་ངོས་ལེན་ཡོད་པའི་ཚོགས་འདུ་ཆགས་ཡོད་བྱུང། Dalai Lama's Vision ཞེས་པའི་ལྷན་ཚོགས་དེ་ནི་ལྷོ་ཤར་ཨེ་ཤི་ཡའི་ཡུལ་གྲུའི་ནང་ཞི་བདེ་ཡོང་ཐབས་སུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་གལ་འགངས་ཆེན་པོ་ཡིན་པ་ངོ་སྤྲོད་དང་དྲན་སྐུལ་གནང་ཡོད་པ་རེད་འདུག།

ནང་ཆོས་རིག་གཞུང་སྲུང་སྐྱོབ་ཆེད་དུ་ད་འཛམ་བུ་གླིང་དུས་རབས་དང་མཐུན་པའི་ཐོག་ནས་ཨ་ནི་དཔུང་པ་མཉམ་གཤིབ་ཀྱིས་འགྲོ་ཐུབ་ཡག་ལ་ཡང་གལ་ཆེན་པོ་གཟིགས་ཀྱི་ཡོག་རེད་འཛམ་བུ་གླིང་གི་འཕྲུལ་རིགས་ཡར་རྒྱས་ཆེན་པོ་ཆེ་བའི་དུས་ཚོད་འདིའི་ཐོག་ལ་ཡང་མིས་བཟོས་རིག་ནུས་ལ་བརྟེན་པའི་ཐོག་ནས་ཨ་ནི་ད་ལས་གཞི་མང་པོ་ཅིག་དང་ལྷག་པོར་དུ་རིག་གཞུང་རྙིང་པ་དེ་ད་མང་པོ་ཅིག་སྲུང་སྐྱོབ་ཐུབ་ཀྱི་ཡོད་པའི་ཁོ་ནུས་པ་ཅིག་ཡོད་དུས་ཙམ་པ་འདི་དང་འབྲེལ་བའི་ཐོག་ནས་བོད་ཀྱི་སྐད་ཡིག་དང་ནང་ཆོས་རིག་གཞུང་འདི་མིས་བཟོས་རིག་ནུས་ལ་བརྟེན་པའི་ཐོག་ནས།

རྣམ་པ་ཚོས་ད་མིས་བཟོས་རིག་ནུས་ཀྱི་ཕྱག་ལས་གནང་སའི་ལས་གཞི་རྒྱ་ཆེན་པོ་འདི་གནང་སའི་ལས་ཁུངས་དེ་ང་ཚོ་གཅིག་སྙིང་པོ་དགེ་བཤེས་ལགས་ཀྱིས་ངོ་སྤྲོད་ཅིག་གནང་རོགས་གནང་ཞུ་ཡ་ཡིན།
ལགས་ལགས། དགེ་བཤེས་ལགས་ངས་ད་ལྟ་དེའི་རྒྱབ་ལོག་ལ་ཡང་ང་ཉིད་ཉིད་དེ་མཇལ་བསྡད་པ་འདི་ད་ལོ་ཁ་ཤས་གོང་ལ་དགེ་བཤེས་ལགས་ཀྱི་སྨོན་ལམ་ཚིག་མཛོད་ཆེན་མོ་ད་འཛམ་བུ་གླིང་ནང་གི་ཚིག་མཛོད

མིའི་ཁ་ལ་ཡོད་དེ་བས་ཀྱི་ཐ་སྙད་ཡང་ད་མི་རྒན་པ་དེ་ཚོ་ལ་དེ་དཔེ་མང་པོ་འདུག་ཨ་ནི་དེ་ནས་ལྷག་པར་དུ་ཐ་སྙད་གསར་བ་དེ་ང་ཚོའི་དེ་ནང་ཡོད་མ་རེད།
ཐ་སྙད་གསར་བ་ཟེར་དུས་ཙམ་པ་ད་ཚན་རིག་དང་རྩིས་དང་འཕྲུལ་རིག་དེ་ཚོའི་ཐ་སྙད་བཟོ་སྟངས་འདྲ་མི་འདྲ་རེད་དཔེར་ན་ང་ཚོའི་དེ་ནང་ཤུགས་རྒྱབ་ས་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་སྔོན་གྱི་ཨ་ནི་ཡི་གེ་སྒང་ལ་ཡོད་དེ་བ་དང་ཨ་ནི་དེ་ནས་མི་རྒན་པའི་ཁ་ལ་ཡོད་དེ་བས་ཀྱི་ད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་སྔོན་གྱི་མི་དང་འདི་གི་ཡི་གེ་སྒང་ལ་ཡོད་དེ་བ་འདི་ཆེ་བ་མ་གཏོགས་འདི་ཆེ་ཟེར་གི་ཅུང་ཟད་པའི་ཐ་སྙད་སྤྱོད་པ། འདི་ང་ཚོ་གཙོ་བོ་དེ་ཤུགས་རོ་སྐད་རྒྱག་ཡོད་མ་རེད། ཚིག་འབུམ་གསུམ་དང་ཁྲི་དགུ་ཟེར་དུས་ཙམ་པ། ད་རྣམ་པ་ཚོས་དེ་འཛམ་བུ་གླིང་གི་ག་ཚོད་རེད་ད་ཚིག་མཛོད་མང་པོ་དང་འབྲེལ་གཏུག་གནང་ཡོད་རེད་པ། ཡིན་དུས་ཙམ་པ། འདི་ད་ལྟ་རྣམ་པ་ཚོས་བརྒྱ་ཆ་དྲུག་ཅུ་སྒྲུབ་པར་གསལ་ད་ག་རང་གི་ཐོག་ནས་ཚིག་རང། མིང་ཚིག། འབུམ་གསུམ་དང་ཁྲི་དགུ་འདི་འཛམ་བུ་གླིང་སྤྱི་ཡོངས་བརྩིས་པས་ན

བོད་ཕྱི་ནང་གཉིས་ཆར་རེད་ཧི་མ་ལ་ཡའི་རི་བརྒྱུད་རེད་ད་དེ་ནས་དེ་ག་ས་ག་བ་ལ་ད་དེ་བེད་སྤྱོད་འགྲོ་དེ་ཁྱབ་ཆེན་པོ་འགྲོ་དེ་གི་དེ་ལ། བྱས་ཙང་ངས་འདི་ཞིབ་ཚགས་ད་རིང་བཀའ་མོལ་ཞུ་ཡག་གཙོ་བོ་དེ་བྱས་ཙང་འདི། མིས་བཟོས་རིག་ནུས་ལ་བརྟེན་པའི་ཐོག་ནས་བོད་ཀྱི་རིག་གཞུང་ག་འདྲེ་སྲུང་སྐྱོབ་ཐུབ་ཀི་རེད་སྐད་ཡིག་སྲུང་སྐྱོབ་ག་འདྲེ་ཐུབ་ཀི་རེད་ལྷག་པར་དུ་ནང་ཆོས་རིག་གཞུང་སྲུང་སྐྱོབ་ག་འདྲེ་ཐུབ་ཀི་རེད་དེ་འདྲའི་ཐོག་ལ་བཀའ་མོལ་ཞུས་དེ་མ་ཞུས་གོང་ལ་ང་ཚོའི་གསན་མཁན་རྣམ་པ་ཚོར་དགེ་བཤེས་ལགས། computer སྦྱང་དཀའ།

བོད་ཀྱི་རིག་གཞུང་མིས་བཟོས་རིག་ནུས་ཀྱི་འཕྲུལ་རིག་འདི་ནང་མ་ཚུད་པ་ཡིན་ན་ད་ལྟ་ནས་སྦྱོང་བརྡར་མ་སྤྲད་པ་ཡིན་ན། སྐད་ཡིག་རིག་གཞུང་གནས་ཡག་དང་སྲུང་སྐྱོབ་བྱེད་ཡག་ཉམས་ཆག་འགྲོ་གི་རེད། ཉེན་ཁ་ཅིག་ང་ཚོ་ཅིག་གྱོང་ཆེ་རག་གི་རེད།

ད་ལྟ་ཉུང་མཐའ་ལས་ཤོག་ལྷེ་ས་ཡ་ལྔ་བཅུ་ད་ཡོད་ཐག་ཆོད་ཡོད་ས་རེད། དེ་བཞིན་དུ་ང་ཚོའི་ཡར་མ་ཐབས་ཤེས་བྱ་བ་དེ་ཧ་ལམ་ཤོག་ལྷེ་ས་ཡ་སུམ་ཅུ་ཡར་མ་བྱས་ད་ང་ཚོས་ཐབས་ཤེས་བྱས་ཐུབ་ཀི་འདུག་དེ་བཞིན་དུ་ང་ཚོ་མ་ཐུབ་པ་ལས་ས་ཡ་ཉི་ཤུ་ལྷག་ད་དེ་འདྲའི་ཡོད་པ་རེད་བ། དེ་བཞིན་དུ་ད་དེ་འདྲའི་རིག་གཞུང་རྒྱ་ཆེན་པོ་གཏིང་ཟབ་པོ་ཅིག་ད་བོད་ནང་ལོགས་ལ་དཀའ་ངལ་ཆེན་པོ་ཞིག་ཡོད་རེད་བ་གོ། རང་དབང་ཟེར་གི་ཡོད་མ་རེད་བ། ཕྱི་ལོགས་ལ་ང་ཚོ་མི་འབུམ་གཅིག་དང་ཕྱེད་ཀ་ཅིག་གིས་ད་འདི

གཅིག་དུས་ང་ཚོའི་མི་འབུམ་གཅིག་དང་ཕྱེད་ཀ་དེ་གལ་སྲིད་སྐད་ཡིག་རིག་གཞུང་དང་ཆོས་ལུགས་འདི་འདྲའི་ནང་ལས་ཀ་བྱེད་མཁན་ཡིན་པས་ན་མི་ས་ཡ་གཅིག་དང་ཕྱེད་ཀ་གི་ནུས་པ་གཅིག་གསོག་ཐུབ་དགོས་རེད་བ་ཁོ་ད་འདི་ལྟ་ཁོ་དམའ་མཐའ་ལས་བྱེད་ཐུབ་ཡོད་རེད་དེ་བྱེད་དུས་ད་དེ་ཁེ་ཕན་ཆེན་པོ་རེད། ཨ་ནི་ད་ལམ་ཁ་དེ་ལ་མ་འགྲོ་བ་ལ་ཐབས་ཤེས་གང་ཡང་ཡོད་མ་རེད་ད་འདུག་སེ་ང་ཚོས་ཨ་མདའ་ད་དེ་དེ་འདྲ་བྱེད་རེད་དེ་ལོ་བཅུ་བཅོ་ལྔའི་རྗེས་ལ་ད་ལྟ་ང་ཚོའི་ཤེས་ཡོན་གྱི་ལམ་ལུགས་སྦྱར་བ་ཁོ་ད་དེ་མང་པོ་ཞིག་འགྱུར་བ་མ་བཏང་བ་ལ་ཁོ་ཁོ་ཁར་སུ་རེད་བེད་མེད་འདྲ་བ་ཆགས་ཡག་གི་འགོ་བཙུགས་ཚར་རེད་ལས་ཀ་དེ།

ཐུན་མོང་གི་སྐད་ཡིག་རེད། སྐད་ཡིག་འདི་ག་རེ་མཚོན་དགོས་ཟེར་ན། མི་རིགས་གཅིག་པ་དང་རིག་གཞུང་གཅིག་གཅིག་པ་དེ་མཚོན་དགོས་ཐུག་གི་རེད་མ་གཏོགས་འདི་གི། ལུང་པ་གཅིག་གི་ས་མཚམས་དབྱེ་བ་དགར་མཁན་དེ་མ་རེད་པ་གོ། ད་རྒྱ་ནག་ཧྲ་ཞིག་ན་ཡང་དེ་ག་རང་ཅིག་བཤད་བསྡད་ཀྱི་འདུག་ང་དངོས་གནས་བྱས་ན་དེ་འདྲ་མ་རེད་པ་གོ། ཨ་འདི་འདྲ་སོང་ཙང། ད་དེ་གི་བོད་ཡིག་ནང་ལ་ཡོད་བསྡད་པ་དེ་ཡང་ཁོ་སྤྱིར་བཏང་གི་ཅིག་ཟ་སྐད་འཐུང་སྐད་འདྲ་བ་དང་སྤྱིར་བཏང་གི་ཅིག་སྐད་ཅིག་འབུད་ཟེར་བ་ཙམ་མ་རེད་དངོས་གནས་དྲང་གནས། ད་ལྟ་གྲུབ་དང་རིག་གཞུང་སྨན་རྩིས་ད་གང་དང་གང་རེ་ཟེར་བོད་སྐད་བཤད་དུས་རིག་པའི་གནས་བཅུ་ཟེར་གི་ཡོད་རེད་པ། ཧ་ཅང་གི་ཚད་མཐོ། ལྷག་པར་དུ